གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
གསན་མཁན་རྣམ་པ་ལགས་སྐུ་ཁམས་བཟང། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་འགན་འཛིན་ལྕམ Michelle Bachelet མཆོག་གིས་ཨོ་སི་ཁྲུ་ལི་ཡའི་གཞུང་གིས་སྐྱབས་བཅོལ་ཞུ་མི་རྣམས་ལ་འཛིན་པའི་སྲིད་བྱུས་བསྐྱར་ཞིབ་གནང་དགོས་པར་ནན་སྐུལ་གནང་ཡོད་འདུག་དེ་ཡང་ཨོ་སི་ཀྲི་ལི་ཡའི་གུ་ཡངས་ཆབ་སྲིད་ཚོགས་པས་འཛིན་པའི་གཞུང་གིས་མེ་དྲི་བེག་བིལ་ཞེས་པ་སྟེ་སྨན་པ་ཚོའི་བཀའ་རྒྱའི་འོག་པཱ་པུའ་ནིའུ་གྷི་ནི་དང་ནཱ་རུ་ལ་བཀག་ཉར་བྱས་ཡོད་པའི་སྐྱབས་བཅོལ་ཞུ་མི་རྣམས་ལ་ཛ་དྲག་གི་སྨན་བཅོས་ཆེད་ཨོ་སི་ཀྲི་ལི་ཡར་འབོར་འདྲེན་བྱེད་ཆོག་པའི་ཁྲིམས་དེ་ཕྱིར་འཐེན་གནང་འཆར་ཡོད་འདུག་འོན་ཀྱང་ལྕམ་བྷེ་ཆེ་ལེད་མཆོག་གིས་མེ་དྲི་བེག་བིལ་ཞེས་པའི་ཁྲིམས་དེ་གོམ་པ་མདུན་སྐྱོད་ཞིག་ཡིན་པར་བརྩི་གནང་གི་ཡོད་འདུག་ཁོ་མོ་དེ་ལོར་ཆེད་མངགས་ཨོ་སི་ཀྲི་ལི་ཡའི་གྲོས་ཚོགས་ཀྱི་འཐུས་མི་རྣམས་ལ་སྲིད་བློན Scott Morrison མཆོག་གིས་སྐྱབས་བཅོལ་ཞུ་མི་ལ་འཛིན་པའི་སྲིད་བྱུས་འགྱུར་བ་བཏང་བར་སྙན་ཞུ་སྤྲད་ཆེད་སྐོར་སྐྱོད་དུ་ཕེབས་ཡོད་འདུག་ཁོང་གིས་གསུངས་དོན། ད་ལྟའི་གནས་སྟངས་ལ་བལྟས་ན་ཨོ་སི་ཀྲི་ལི་ཡའི་ནང་སྐྱབས་བཅོལ་དུ་ཡོང་མཁན་རྣམས་གཞིས་སྤོ་བ་ཙམ་ཡིན་པའི་ལྟ་ཚུལ་ཞིག་འཛིན་པ་ལས་ཁོ་ཚོའི་བདེ་སྲུང་ཐད་སེམས་ཁུར་དེ་ཙམ་བྱེད་ཀྱི་མེད་པ་ཡིན། འོན་ཀྱང། མཉམ་འབྲེལ་རྒྱལ་ཚོགས་ཀྱི་ངོས་ནས་བྱས་ན་ཨོ་སྟྲེ་ལི་ཡས་ངེས་པར་དུ་འགན་ཁུར་བླངས་ནས་སྐྱབས་བཅོལ་བ་ངོ་མ་རྣམས་སྲུང་སྐྱབས་བྱེད་དགོས་པ་ཡིན། དེ་ཡང་ལྕམ Bachelet ལགས་ཁོང་མོ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་ལོའི་ནང་ཆི་ལིའི་སྲིད་དབང་སྒེར་འཛིན་པ Augusto Pinochet གཞུང་འོག་འགྲོ་བ་མིའི་ཐོབ་ཐང་མེད་པར་བརྟེན་ཨོ་སྟྲེ་ལི་ཡར་བྲོས་བྱོལ་དུ་སླེབས་པ་ཞིག་ཡིན་འདུག། དེ་རྗེས་ཁོང་མོ་རང་ཉིད་ཀྱི་རྒྱལ་ཁབ་ལ་ཕྱིར་ལོག་གནང་ནས་ཆི་ལིའི་བུད་མེད་སྲིད་འཛིན་ཆེས་ཐོག་མ་དེ་ཆགས་ཡོད་པ་དང་ཕྱི་ལོ་ཉིས་སྟོང་དྲུག་ནས་བཅུ་བར་དང་ཡང་སླར་ཡང་ཕྱི་ལོ་ཉིས་སྟོང་བཅུ་བཞི་ནས་ཉིས་སྟོང་བཅོ་བརྒྱད་བར་ཆི་ལིའི་གཞུང་ལ་ཞབས་ཕྱི་ཞུས་གནང་ཡོད་འདུག་ཁོང་མོས་དེ་སྔར་ཨོ་སྟྲེ་ལི་ཡར་བྲོས་བྱོལ་དུ་སླེབས་ནས་སྐྱབས་བཅོལ་ཞུ་བ་ཁྲིམས་འགལ་གྱི་བྱ་སྤྱོད་ཞིག་གཏན་ནས་མ་ཡིན་ཞེས་ཐད་ཀར SBS གསར་འགྱུར་ལ་གསུངས་དོན། སྐྱབས་བཅོལ་ཞུ་མི་རྣམས་ནི་ངོ་མ་རོགས་སྐྱོར་དགོས་མཁོ་ཡོད་མཁན་ཡིན་པ་ལས་ཁོང་ཚོ་ཉེས་ཅན་པ་མ་ཡིན། ཁོ་ཚོ་ཚང་མ་ང་དང་ང་འདྲ་བའི་མི་དཀྱུས་མ་རེད། ང་རང་ཡང་སྔར་ཁྲིམས་མཐུན་གྱི་སྐྱབས་བཅོལ་བ་ཞིག་ཡིན་པ་དང་དེ་རྗེས་ངའི་རྒྱལ་ཁབ་ཀྱི་སྲིད་འཛིན་བྱས་པ་ཡིན་ལ་མཉམ་འབྲེལ་རྒྱལ་ཚོགས་ནང་ལས་ཀ་བྱེད་མྱོང་ཡོད། ངས་ཐོག་མར་སྐྱབས་བཅོལ་ཞུས་སྐབས་ནག་ཉེས་བསགས་མེད་ལ་ད་ལྟ་ཡང་ནག་ཉེས་གང་ཡང་བསགས་མེད། དེ་དང་དེ་མཚུངས་ཨོ་སྟྲེ་ལི་ཡར་སྐྱབས་བཅོལ་ཞུ་མི་མང་དག་ཅིག་ང་དང་གནས་སྟངས་ཧ་ལམ་གཅིག་པ་ཆགས་ཡོད་པས་ཁོ་ཚོར་སྲུང་སྐྱོབ་ངེས་པར་དུ་དགོས། ཡང་ལྕམ་བཱེ་ཤེ་ལཱེ་ལགས་ཀྱིས་ད་ལྟའི་དུས་ལ་རྒྱལ་སྤྱིའི་ནང་སྐྱབས་བཅོལ་ཞུ་མི་རྣམས་མི་ངན་ཡིན་པའི་སྣང་ཚུལ་ཞིག་ཁྱབ་ཡོད་ཅེས་ཁོང་མོས་འགྲེལ་བརྗོད་གནང་དོན།
Unfortunately it's a phenomenon that we see worldwide, the resurgence of སྟབས་མ་ལེགས་པ་ཞིག་ལ་རྒྱལ་སྤྱིའི་ནང་སྣང་ཚུལ་ལོག་པ་དེ་འདྲ་ཞིག་འབྱུང་གི་འདུག་དེ་ནི་སྤྱི་ཡོངས་སུ་རྒྱལ་གཅེས་རིང་ལུགས་དང་དམངས་ཞེན་རིང་ལུགས་འདས་ལོག་བྱེད་པ་དང་དེ་བཞིན་ཕྱི་མིར་འཇིགས་སྣང་ཁ་ཆེ་ཆོས་ལུགས་དང་ཇིའུ་མི་རིགས་གཞིས་སྤོ་བ་སོགས་ལ་མི་དགའ་བའི་རྣམ་འགྱུར་སྟོན་མཁན་ཇེ་མང་དུ་འགྲོ་བར་བརྟེན་ཡ་ང་བའི་སྐྱབས་བཅོལ་བ་ཚོར་མི་ངན་ཡིན་པར་འགྲེལ་བརྗོད་བྱེད་ཀྱི་ཡོད། དེ་བཞིན་ལྕམ Bachelet མཆོག་གིས་ཨོ་སི་ཀྲི་ལི་ཡའི་གཞུང་ལ་བྱམས་བརྩེ་དང་ལྡན་པའི་ཐོག་སྐྱབས་བཅོལ་བར་འཛིན་པའི་སྲིད་བྱུས་དེར་བསྐྱར་ཞིབ་གནང་རོགས་ཞེས་རེ་སྐུལ་ཞུས་ཡོད་པ་མ་ཟད་གཞིས་སྤོ་བའི་གནད་དོན་གྱི་བློན་ཆེན David Coleman མཆོག་ལ་ཡང་བརྡ་ལན་ཕུལ་ཡོད་ཞེས་གསུངས་ཡོད། ཡང་དེ་བཞིན་ཁོང་མོས་སྐོར་སྐྱོད་དེ་དང་བསྟུན་ནས་ཨོ་སི་ཀྲི་ལི་ཡའི་ནང་བུད་མེད་ཀྱི་ཐོབ་ཐང་སྐོར་གླེང་ཡོད་པ་ཡིན་འདུག་གནས་ཚུལ་དེ་ནི་ཨེས་པི་ཨེས་ཀྱི་གསར་འགོད་པ་སོ་ནི་ཡ་ལཱལ་ལགས་ཀྱིས་ཕྱོགས་སྒྲིག་གནང་ཡོད་པ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས་ཨེས་པི་ཨེས་བོད་སྐད་ལ་གསན་བར་བཀའ་དྲིན་ཆེ།
ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་བཞིན་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་ཐེངས་གཅིག་བསྐྲུན་བཞིན་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་བཞིན་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱས་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ཡི་སློབ་རྒྱུན་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་ཡིན་ཕྱི་ཟླ་བཅུ་གཉིས་མི་དང་འགོ་འཛུགས་གནང་བཞིན་ཡོད་པ་རེད་ཞིབ་ཕྲ་ཡི་གནས་ཚུལ་ཁག་དྲ་ཚིགས་ཀྱི་ཁ་བྱང asiapacific། dot anu། dot edu། dot au།